ད་ལྟ་རྒྱ་ནག་གཞུང་གིས་སྤྱི་ཚོགས་དྲ་ལམ་ཐོག་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ཚོའི་ཁ་བཀག་ཐབས་ག་འདྲ་བྱས་ནས་བྱེད་བཞིན་ཡོད་པ་དང། ཨ་ནི་རྒྱ་ནག་གཞུང་གི་སྲིད་བྱུས་ལངས་ཕྱོགས་ཁག་རྒྱལ་སྤྱིའི་མི་མང་ཁྲོད་ལ་དྲིལ་བསྒྲགས་ག་འདྲ་བྱས་ནས་བྱེད་བཞིན་ཡོད་པའི་སྐོར་ཉེ་དུས་ཨ་མི་རི་ཀའི་ནེའུ་ཡོག་གསར་ཤོག་ནང་ལ་ཞིབ་འཇུག་དང་འབྲེལ་བའི་གནས་ཚུལ་རྒྱས་པོ་ཞིག་འདོན་སྤེལ་བྱས་ཡོད་རེད། ད་སྤྱི་ཚོགས་དྲ་རྒྱ་ད་གཙོ་བོ་དེ YouTube སོགས་ཀྱི་ཐོག་ནས་མི་མང་ལ་ཤུགས་རྐྱེན་བསྐྲུན་ཐུབ་མཁན་གྱི་མི་སྣ་ཁ་ཤས་རྒྱ་ནག་གཞུང་གིས་བེད་སྤྱོད་བྱས་ཏེ། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་ཐད་ལ་སྐྱོན་བརྗོད་ཡོད་བཞིན་པ་ཁག་ལ་དགག་ལན་རྒྱག་ཐབས་བྱེད་ཀྱི་ཡོད་པ་དང་ཨ་ནི་རྒྱལ་སྤྱིའི་མི་མང་ཁྲོད་ལ་རྒྱ་ནག་གི་མཐོང་ཚུལ་བཟང་དུ་གཏོང་ཐབས་བྱེད་བཞིན་པའི་ཀྱི་གནས་ཚུལ་རྒྱས་པོ་ཅིག་ནིའུ་ཡོག་ཉིན་རེའི་གསར་ཤོག་ནང་ལ་བཏོན་འདུག་ད་ད་རིང་གི་ལས་རིམ་འདིའི་ནང་ལ་སི་པེན་ནང་ལ་གནས་སྡོད་གནང་མཁན་བོད་དོན་དང་རྒྱ་ནག་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་མཉམ་དུ

མི་རིགས་སྡེབ་གསོད་བྱས་པ་དེ་དག་ཁུངས་སྐྱེལ་ཁུངས་ལུང་མེད་པ་གཞི་རྩ་མེད་པ་ཐེངས་མང་པོ་གང་དག་ཁུངས་སྐྱེལ་བྱས་ཟིན་པ་རེད་ཟེར་ཡས་ཅིག་བཤད་ཀྱི་འདུག་ད་འདི་རྗེས་ལ་ཡང། Cyrus Janssen། ཞེས་པའི་མི་སྣ་དེ་གིས་སྤྱི་ཚོགས་དྲ་རྒྱ YouTube ནང་ལ་དེ་འདྲ་ཅིག་བཤད་ཀྱི་འདུག་དེ་ཅིག་གསན་ན། Maybe it was America first to infect the world with Coronavirus?
ད་ཁོ་རང་གིས་བཤད་དེ་འདི་རེད། ཏོག་དབྱིབས་ནད་ཡམས་དེ་ཐོག་མ། ཅིག་ཨ་མི་རི་ཀ་ནས་བྱུང་ཡོད་སྲིད་པ་རེད། ཏོག་དབྱིབས་ནད་ཡམས་དེ་རྒྱ་ནག་ནས་བྱུང་ཡོད་པ་དེ་འཛམ་གླིང་སྤྱི་ཡོངས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཁོ་རང་གིས་བཤད་ཡས་དེ་ཏོག་དབྱིབས་ནད་ཡམས་དེ་ཨ་མི་རི་ཀ་ནས་བྱུང་ཡོད་སྲིད་པ་རེད་ཟེར་ཡས་ཅིག་བཤད་ཀྱི་འདུག་ད་འདི་དང་འབྲེལ་བའི་གྱི་གང་དག་སྐད་ཆ་མང་པོ་བཤད་འདུག་ཚང་མ་ང་ཚོ་བཏང་ཡས་ཀྱི་དུས་ཚོད་ཡོད་མ་རེད་ད་འདི་རྗེས་ལ། JaYoe Nation ཞེས་པའི YouTube ཀྱི་ལས་རིམ་བཟོ་མཁན་འདི་གིས་ཡང་འདི་འདྲ་ཅིག་བཤད་ཀྱི་འདུག་སངས་རྒྱས་ལགས་འདི་ཅིག་གསན་ན།

ད་དེ་རྩོད་གཞི་ཡོད་མ་རེད་ད་དེ་རྒྱ་ནག་གཞུང་གིས་འཛམ་གླིང་གི་ནད་ཡམས་དེ་འདྲ་ཞིག་ཆེན་པོ་སླེབས་དུས་གང་ལ་མི་འདི་འདྲ་མང་པོ་ཅིག་གྲོངས་དུས་དེ་སྐབས་ལ་འཛམ་གླིང་གི་རྒྱ་ནག་ལ་མཐོང་ཚད་བག་ཆགས་ཅིག་སླེབས་ཡོང་དུས་གང་ལ་རྒྱ་ནག་གཞུང་གིས་ཐབས་ཤེས་ཐད་ནས་ཨ་མི་རི་ཀ་རེད་ཟེར་ཡག་གི་ད་ལངས་ཕྱོགས་དེ་བཟོས་ཡག་ལ་ནི་ཁོས་རྒྱབ་སྐྱོར་བྱེད་ཀྱི་ཡོད་ཡ་ད་དེ་སེའུ་འདྲ་བོ་ཆེ་རེད་བ་དེ་དེ་གང་ལ་ད་དེ་ཚོ་སྐད་ཆ་དེ་ཚོ་ངོས་ཟིན་དུ་བོ་གི་རྒྱ་ནག་གཞུང་འབྲེལ་བ་ཡོད་ཡ་ཚོར་ཡག་གི་སྐད་ཆ་དེ་རེད་དེ་འདི་གང་ལ། ད་དེ་ལ་དོགས་པ་མེད་ཡ་འདྲ་བོ་ཅིག་རེད་ལོ། རེད་སངས་རྒྱས་ལགས་ད་དེ་ནས་དེ་ཟླ་འདི་ནིའུ་ཡོག་ཉིན་རེའི་གསར་ཤོག་ནང་ལ་དཔྱད་ཞིབ་དང་འབྲེལ་བའི་གནས་ཚུལ་བཏོན་པ་དེའི་ནང་ལ་བོད་ནང་ལ་ཡིན་པ་ཡིན་ན་ད་རྒྱ་ནག་གཞུང་གི་སྤྱི་ཚོགས་དྲ་རྒྱ་ནང་ལ་གང་དག་བརྙན་ཐུང་བཟོ་མཁན་སྤྱི་ཚོགས་དྲ་རྒྱ་ནང་ལ་ཤུགས་རྐྱེན་ཡོད་པའི་མི་སྣ་ཚོ་བེད་སྤྱོད་ག་འདྲ་བྱས་ནས་བྱས་ནས་བོད་ནང་གི་གནས་སྟངས་དྲིལ་བསྒྲགས་བྱེད་ཀྱི་ཡོད་པའི་ཀྱི་གནས་ཚུལ་དེ་ཞེ་དྲག་གསལ་གྱི་མི་འདུག་སངས་རྒྱས་ལགས་ཀྱིས་དེ་ཅིག་གསུངས་དང་ད་རྒྱ་ནག་གཞུང་གིས་བོད་ནང་གི་གནས་སྟངས་སྐོར་ལ་རྒྱལ་སྤྱིའི་མི་མང་ཁྲོད་ལ་རྒྱ་ནག་གཞུང་གིས་དྲིལ་བསྒྲགས་ལོག་པ་ད་མི་སྣ་འདི་རིགས་བེད་སྤྱོད་བྱས་ནས་དྲིལ་བསྒྲགས་ལོག་པ་ག་འདྲ་བྱས་ནས་བྱེད་ཐབས་བྱེད་ཀྱི་འདུག་བས།

ལྷ་ས་གི་ད་གཙུག་ལག་ཁང་དང། དེ་ཚོ་སོང་ན་ཨ་ནི་རྒྱ་མིའི Police དང་དེ་ཚོ་ད་ངོས་ཟིན་ཏུ་ཡོད་ཙང་ད་དེ་བརྙན་འཕྲིན་ནང་ཐེབས་ཡོང་གི་ཡོད་ཙང་ད་ཁོ་རང་འགྲོ་ས་དེ་ལྷ་ས་གི་མཐའ་དང་ཨ་ནི་མི་འགྲོ་ས་གལ་ཆེན་པོ་མ་ཡིན་པ་དེ་ཚོ་ལ་འགྲོ་ཨ་ནི་བོད་པ་གི་ཁ་ལག་ཟ་ཨ་ནི་དེའི་མཉམ་དུ་ལྷ་ས་ལ་བལྟས་ཏེ་ཟིང་ཆ་འཁྲུག་ཡོད་ཡ་དང་ཨ་ནི་དེ་འདྲ་བལྟས་ཏེ་ཛ་དྲག་ཡིན་ཡ་དེ་འདྲ་བཤད་གི་ཡོད་རེད་ཟེར་ཉེན་ཁ་ཡོད་ཡ་དེ་མ་རེད་འདུག་ཨ་ཟེར BBC གིས་དེ་འདྲ་བཤད་གི་འདུག་དེ་མ་རེད་འདུག་ཨ་ཟེར།

ངོ་མ། ཅིག་ཅིག་ད་རྒྱ་གར་ཡང་ཡོང་མྱོང་མཁན་གྱི་དེ་འདྲ་གྱི་མི་ཁ་ཤས་འདུག་ཟེར་གྱི་འདུག་ད་ལྟ་ངས་ད་དེ་མཐོང་མ་སོང་ཡིན་ན་བོད་པ་ཡང་དེ་འདྲ། ཅིག་ག་རེ་ཟེར་དགོས་རེད་བོད་པ་གི་གཞོན་གཞོན་དེ་འདྲ་བོད་པ་གི་མིང་བཏགས་ནས་བོད་པ་ཡིན་ཟེར་ང་སྒྲོལ་མ་ཡིན་ཟེར་ང་བཀྲ་ཤིས་ཡིན་ཟེར་དེ་འདྲ་ངོ་བོ་ཐོག་ནས་ཨ་ནི། ཅིག་ད་ཏང་གི་སྲིད་ཇུས་དང་ཅིག་རྒྱལ་ཁབ་ཀྱི་སྲིད་ཇུས་དང་དེ་ཚོ་ངོ་སྤྲོད་ཁྱབ་བསྒྲགས་བྱེད་མཁན་དེ་འདྲ། ཅིག་མཐོང་ཡ་འདུག་ལགས། ནིའུ་ཡོག་ཉིན་རེའི་གསར་ཤོག་གི་གནས་ཚུལ་སྤེལ་བ་འདི་ནང་ངོ་ནང་ལ་ཡིན་པ་ཡིན་ན

ཁྱོད་རང་གི་འདི་འདྲ་འདི་འདྲ་འདིའི་སྐོར་བཤད་དགོས་པ་རེད། ཨཱ་ནི། ཁོ་རང་ཚོ་མ་རེད་ལ་ཡིན། ཅིག་བཤད་ཨཱ་ནི་འདི་འདིའི་སྐོར་འདི་བཤད་ཆོག་གི་ཡོད་པ་མ་རེད་དེ་འདྲ་བྱས་ན་ང་ཚོ་ཟླ་རེ་ཡིན་ན་འདྲ་ད་ཕོགས་འདི་འདྲ་སྟེར་གྱི་ཡིན། ཟེར་ནས་ད་མང་པོ་ཁ་ཤས་ཅིག་གིས་དེ་མཉམ་འབྲེལ་བྱས་ཡོད་རེད་ཡང་ཁ་ཤས་ཀྱིས་དཔེ་དེ་རང་ཚུགས་ཡོད་ཡོད་མཁན་དེ་ཚོ་གིས་ཨཱ་ནི་མཉམ་འབྲེལ་མ་བྱས་ཡ་དེ་འདྲ་གཉིས་ཆར་མཐོང་ཆགས་ཡོད་དགོས་འདུག་བ། དེ་འདྲའི་སྒང་ལ། དབུས་གཞུང་གི་སྲིད་ཇུས་གཅིག་ཡིན་པ་གང་ཞིག་ལ་ཨ་ནི་ད་ས་གནས་ཀྱི་འབྲེལ་ཡོད་ལས་ཁུངས་ད་མར་བྱས་ཡ་དེ་འཐབ་ཕྱོགས་གཅིག་གྱུར་དང་དང་དྲིལ་བསྒྲགས་འབྲེལ་ཡོད་སྡེ་ཚན་གྱིས་ཨ་ནི་ད་ལག་བསྟར་བྱེད་ཀྱི་ཡོད་ཡ་དེ་གསལ་བོ་འདྲ་བོ་གཅིག་རེད་ལ། རྒྱ་ནག་ཐད་ལ་གནས་ཚུལ་བཟོ་མཁན་རྒྱ་ནག་ཐད་ལ་གནས་ཚུལ་བཀོད་སྤེལ་བྱེད་མཁན་ལྷག་པར་དུ་རྒྱ་ནག་གི་སྤྱི་ཚོགས་བརྒྱུད་ལམ་ཁག་ནང་ལ་གནས་ཚུལ་བཀོད་སྤེལ་བྱེད་མཁན་ཨེ་རིག་ལིའུ་ཞེས་པ་ཅིག་གིས་དེ་འདྲ་ཅིག་བཤད་ཀྱི་འདུག་དེང་སང་ཡིན་པ་ཡིན་ན་རྒྱ་ནག་དེ་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་ལོག་པ་བྱེད་མཁན་ཤུགས་ཆེ་ཤོས་དེ་རྒྱ་ནག་གཞུང་ཡིན་པ་ཅིག་འགྲེལ་བརྗོད་བྱས་འདུག་ཁོ་རང་གིས་གསུང་མཁན་བྱས་པ་ཡིན་ན་རྒྱ་ནག་གཞུང་གིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་ལོག་པ་བྱེད་པའི་སྐབས་སུ་དམིགས་ཡུལ་དེ་རྒྱལ་ཁ་ཐོབ་ཡས་ཀྱི་དམིགས་ཡུལ་འཛིན་གྱི་ཡོད་མ་རེད། དམིགས་ཡུལ་དེ་བདེན་པའི་གནས་ཚུལ་དེ་ལ་དོགས་གཞི་སློང་ཡས། བདེན་པའི་གནས་ཚུལ་དེ་མཐའ་མ་བདེན་པ་མེད་པ་བཟོ་ཡས་དེ་འདྲས་ཀྱི་དམིགས་ཡུལ་འཛིན་གྱི་ཡོད་རེད་གསུང་གི་འདུག་སངས་རྒྱས་ལགས་ཀྱིས་ད་རྒྱ་ནག་གཞུང་གི་མཐའ་མའི་དམིགས་ཡུལ་དེ་ཀུན་སློང་དེ་ད་ག་རེ་རེད་བསམ་གྱི་འདུག།

ད་ཡིན་པ་ཡིན་ན་རྒྱ་ནག་གཞུང་གིས་ད་དེ་ཚོ་ཁོ་རང་ཚོ་གི་དྲིལ་བསྒྲགས་ཀྱི་ཆེད་དུ། ཁེ་ཕན་དམིགས་ཡུལ་གཅིག་གི་ཆེད་དུ་ད་གང་ལྟར་བེད་སྤྱོད་རྒྱ་ཆེན་པོ་ཞིག་བྱེད་བསྡད་ཀྱི་ཡོད་རེད། འདི་དང་སྦྲགས་ནས་ད་གནད་འགག་ཆེ་བ་གཅིག་དེ་བོད་ནང་ལ་ཡིན་པ་ཡིན་ན་བོད་དང་ད་ཞིན་ཅང་རྒྱ་ནག་ནང་ལ་ཡིན་པ་ཡིན་ན། གནས་ཚུལ་བདེན་པ་མ་ཡིན་པ་དེ་འདྲས་གང་ལྟར་བརྒྱུད་སྤེལ་བྱས་པ་ཡིན་ན་བཀོད་སྤེལ་བྱས་པ་ཡིན་ན།

དཔེར་ན། དེའི་དཀའ་ངལ་དེ་སེལ་ཡག་གི་ཆེད་དུ་ད་རྒྱ་ནག་ལ་ཁ་གཏད་གཅོག་མཁན་ད་འཛམ་གླིང་ལ་ག་ཚོད་དེ་རིང་ཡོད་ལ་མེད་ལ་ཐེ་ཝན་ནས་ཐེ་ཝན་གྱིས་ད་དྲིལ་བསྒྲགས་ལོག་པ་དང། སྤྱི་ཚོགས་བརྒྱུད་ལམ་ལོག་པ་བེད་སྤྱོད་བྱེད་ཡ་དེ་ཚོ་གདོང་ལེན་བྱེད་མཁན་ད་ཡོད་ལ་མེད་ལ་ཐེ་ཝན་ནས་དེ་འདི་སྒང་ལ་ད་ཡུ་རོབ་གི་གི་གཅིག་འབྲེལ་ཡོད་གི་མི་སྣ་དེ་ཚོ་ཚོགས་པ་བྱས་ནས་ཕར་ཐེ་ཝན་ལ་ཕར་ཚན་ཟུར་ལ་ཕེབས་ཨ་ནི་དེ་ནས་ད་སློབ་སྦྱོང་བྱེད་ཡ་དེ།

རྒྱ་ནག་གི་ཞིན་ཧྭ་དང་ཉིན་རེའི་ཚགས་པར་དང་དང། དེ་ཚོ་ཚང་མ་གི་ངོ་དེབ་ཁ་བྱང་བཟོས་ནས་ཞལ་བ་དྲིལ་བསྒྲགས་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་སྒང་ལ་ད་ལྟའི་གི་གནད་དོན་དེ་ང་ཚོ་ཆུང་ཆུང་བྱས་བཤད་ན་ད་བོད་ལྟ་བུ་འདི་འདྲ་གི་བོད་ཀྱི་ལོ་རྒྱུས་ལ་སོགས་པ་འདི་འདྲ་འཁྱོག་སྒྱུར་བོད་ཀྱི་གནས་སྟངས་འཁྱོག་སྒྱུར་བྱས་ཡ་དེ་རེད། ད་ཆེ་ས་ནས་བཤད་ན་འཛམ་གླིང་ཡིན་ལ་དེ་དེ་གནས་ཚུལ་རྫུན་མ་དང་དངོས་ཡོད་གནས་ཚུལ་མ་ཡིན་པ་མང་པོ་ཅིག་དྲིལ་བསྒྲགས་བྱས་ཡོང་དུས་སྒང་ལ་འཛམ་གླིང་ལ་དཀའ་ངལ་ཅིག་འཕྲད་ཀྱི་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ལ།
བོད་ནང་ལ་ཡིན་པ་ཡིན་ན་ད་རྒྱ་ནག་གཞུང་གིས་མི་མང་པོ་ཅིག་བོད་བོད་ཡིན་ནའི་འདྲ་ཤིན་ཅང་ཡིན་ནའི་འདྲ། རྒྱ་ནག་སྐམ་སའི་ནང་ལ་ཡང་དཀྲོག་གཏམ་སྤེལ་འདུག་ཟེར་ཡ་གི་ནག་ཉེས་འདི་འདྲ་བཙུགས་ནས་ཁྲིམས་ཐག་བཅད་པའི་གི་གནས་ཚུལ་འདི་འདྲ་མང་པོ་ཞེ་བོ་ཅིག་ཡོང་གི་འདུག་བ་ཡིན་པ་ཡིན་ནའི་རྒྱ་ནག་གཞུང་གིས་ད་འཛེམ་ཟོན་མེད་པའི་ཐོག་ནས་དྲིལ་བསྒྲགས་ལོག་པ་སྤྱི་ཚོགས་བརྒྱུད་ལམ་འདི་ཚོ་བེད་སྤྱོད་བྱས་ནས་ཤུགས་ཆེན་པོ་ཞེ་བོ་ཅིག་བྱེད་ཀྱི་འདུག་བ། རེད་ལགས་ད་གཏིང་ཡོད་ནི་ཚད་རེད་ད་ང་ཚོ་གི་ད་བོད་བོད་རང་སྐྱོང་ལྗོངས་ཀྱི་ཆེད་དུ་དེའི་སྐོར་ལ། ཨ་ནི་དྲ་རྒྱ་དབུས་སྐོར་ལ་བལྟས་ཏེ་འཕྲིན་འཕྲིན་ཆས་དེ་འདྲ་ཁྲིམས་སྲོལ་དེ་འདྲ་བཙུགས་ཡོད་རེད། ད་དེ་ཚོ་བལྟས་ཏེ། དེའི་ནང་ལོགས་ན་དོན་ཚན་དང་པོ་དེ་ཨ་ནི་བདེན་པ་མ་ཡིན་པའི་གནས་ཚུལ་སྤེལ་ཡ་ན་ད་ཁྲིམས་འགལ་ཆགས་ཀྱི་ཡོད་རེད། དེ་འདིའི་སྒང་ལ་ད་ཁོ་རང་ཚོ་དེ་འདྲ་བྱས་ནས་ཨ་ནི་ཁྲིམས་ཐག་བཅད་ཡ་དང། ག་རེ་ཟེར་དགོས་རེད་བོད་པ། ཁ་ཤས་ཅིག་ལ་ཨ་ནི་དེ་འདྲ་ཁྲིམས་ཐག་ཉེས་པ་གཏོང་ཡ་དང་ཨ་ནི་ཉི་མ་བདུན་རེ་བདུན་ཕྲག་གཅིག་ལ་བཀག་ཉར་བྱེད་ཡ་ལ་སོགས་པ་དེ་འདྲ་དོན་རྐྱེན་བྱུང་ཡོད་རེད། ད་དེ་ཚོ་ད་དེ་གང་ལ་དེ་ཚོ། རྒྱ་ནག་གཞུང་གིས། ཁྲིམས་འགལ་ཡིན་ཡང་ངོས་འཛིན་བྱེད་དགོས་པ་རེད་གུང་ཁྲན་གཞུང་གི་ངོས་ནས་ད་ཁོ་གི་ནུབ་ཕྱོགས་པའི་རང་དབང་གི་ཁོར་ཡུག་དེ་བེད་སྤྱོད་བྱས་ནས་རང་དབང་གི་སྤྱི་ཚོགས་དྲ་རྒྱ་དེ་དེའི་ནང་ལོགས་ལ་ནི་ད་རྒྱ་ནག་གི་སྲིད་དབང་དང་རྒྱ་ནག་གཞུང་ལ་དྲིལ་བསྒྲགས་བྱེད་ཡག་དང་རྒྱ་ནག་གཞུང་ལ་ཞབས་ཞུ་བྱེད་ཡག་གི་ལག་ཆར་བེད་སྤྱོད་བྱེད་ཀྱི་ཡོད་ཡ་དེ་གསལ་བོ་འདྲ་བོ་རེད་ལགས། སངས་རྒྱས་ལགས་ད་གཞི་རྐང་གཅིག་གི་རྒྱ་ནག་གཞུང་གིས་སྤྱི་ཚོགས་བརྒྱུད་ལམ་བེད་སྤྱོད་བྱས་ནས་དྲིལ་བསྒྲགས་ལོག་པ་བྱེད་ཀྱི་ཡོད་པ་རྒྱ་ནག་ལ་སྐྱོན་བརྗོད་ཡོད་པ་དེ་ཚོ་གི་ཁ་བཀག་ཐབས་བྱེད་ཀྱི་ཡོད་པ་དང་ཡང་དགག་ལན་བྱེད་ཀྱི་ཐབས་ཤེས་བྱེད་བཞིན་པའི་གི་གནས་ཚུལ་དེ་ད་གསར་པ་འདྲ་བོ་དེ་འདྲ་གང་ཡང་མ་རེད་ཡིན་པ་ཡིན་ནའི་དཔྱད་ཞིབ་པ་ཁ་ཤས་ཅིག་གིས་གསུང་ཡ་བྱས་པ་ཡིན་ན་ད་རྒྱ་ནག་གཞུང་གིས་ཕྱི་རྒྱལ་གི་མི་སྣ་བེད་སྤྱོད་བྱས་ནས་དྲིལ་བསྒྲགས་ལོག་པ་བྱས་དེ་ཚོ་ཏོག་དབྱིབས་ནད་ཡམས་དེ་ཤུགས་ཆེན་པོ་ཁྱབ་བའི་རྗེས་ལ་ཤུགས་ཆེ་རུ་ཕྱིན་སོང་གསུང་མཁན་ཅིག་འདུག་ཨ་ནི་ཁ་ཤས་ཀྱིས་གསུང་བ་ཡིན་ན་ད་ཤིན་ཅང་ནང་ལ་རྒྱ་ནག་གཞུང་གི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དེ་ཚོའི་ཐོག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ད་དམིགས་བསལ་གྱིས་གང་འདྲ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་སོང་ཙང་དེ་ཚོའི་དེ་ཚོའི་རྗེས་སུ་གང་འདྲ་རྒྱ་ནག་གཞུང་གིས། བེད་སྤྱོད་བྱེད་དང་དྲིལ་བསྒྲགས་ལོག་པ་བྱེད་དེ་ཚོ་ཤུགས་ཆེ་རུ་དང་ཁྱབ་ཆེ་རུ་ཕྱིན་སོང་གསུང་མཁན་དེ་འདྲ་འདུག་ཨ་དེ་འདྲ་ཅིག་ཐུགས་སྣང་ཡོང་གི་རེད། རེད་ལགས་དེ་རང་རེད་ད་དཔེར་ན་ཕྱི་རྒྱལ་བེད་སྤྱོད་བྱས་ནས་དྲིལ་བསྒྲགས་བྱེད་ཡ་དང་དེ་ཚོ་ད་སྔོན་མ་ནས་བྱུང་བསྡད་ཡོད་རེད་ཕྱི་རྒྱལ་གྱི་ད France ལ་སོགས་པ་ཅིག་བོད་ཀྱི་སྐོར་ཡིན་ན་ར་ཕྱི་རྒྱལ་གྱི་ཆེད་ལས་པ་དེ་འདྲ་ལ་དངུལ་སྤྲད་ནས་དེབ་བྲིས་གི་བཅུག་ཡ་དང་ཅིག་བོད་གཞུང་གི་ལངས་ཕྱོགས་དང་བོད་གཞུང་གི་བྱེད་ཡ་དེ་ཚོ་རྫུན་མ་རེད་ཟེར་ཡ་དེ་འདྲ་ཆེད་དུ་མང་པོ་ཅིག་བྲིས་གི་ཡོད་རེད་ད་ཡིན་ན་ར། འདི་འདྲ་གི་སྤྱི་ཚོགས་བརྒྱུད་ལམ་སྒང་ནས་ད་ལྟ་གི་གནས་སྟངས་འདི་ག་རེ་བྱས་བྱུང་བ་རེད་ན་ད་ཁྱེད་གོང་ནས་གསུངས་ཡ་ནང་བཞིན་ནད་ཡམས་ཀྱི་རྐྱེན་གྱིས་འཛམ་གླིང་གི་དཔེ་དེ་རྒྱ་ནག་དང་རྒྱ་མི་ཟེར་ཡ་གི་དེ་གི་མཐོང་སྣང་ལ་ད་དཔེ་སྡུག་ཅག་ཞེ་བོ་ཅིག་ཆགས་ཡོང་དེའི་སྒང་ལ་ད་གོང་ནས་ངས་བྱས་ཡ་ནང་བཞིན་ཨ་ནི་དེ་འདྲ་གི་དཀའ་ངལ་ཅིག་འཕྲད་ཡོང་དེའི་སྒང་ལ་ད་རྒྱ་ནག་དབུས་གཞུང་གི་དཔེ་དེ་སྲིད་ཇུས་གི་རང་བཞིན་ཅིག་ནས་མ་བསྟན་པའི་ཅིག་ནས་ད་ལྟ་གི། ད་དྲིལ་བསྒྲགས་ཀྱི་ཕྱི་རྒྱལ་གྱི་མི་བེད་སྤྱོད་བྱས་ནས། ལྷག་པར་དུ་ད་ཕྱི་རྒྱལ་གྱི་མི་དགའ་པ་ག་ཚོད་མ་ཡིན་པ་བྱས་སྤྱི་ཚོགས་བརྒྱུད་ལམ་ཁག་ལ་སྐད་གྲགས་ཡོད་མཁན་དང། ད་དེ་ལ་རྗེས་འཇུག་བྱེད་མཁན་དང་དེའི་གྲོགས་པོ་ཡིན་མཁན་དཔེ་སྟོང་ཕྲག་ཁྲི་ཕྲག་ཡོད་ཡ་དེ་འདྲ་ལ་ནི་ཆེད་དུ་དམིགས་ནས་ནི་འགྲོ་སོང་བཏང་ནས་དྲིལ་བསྒྲགས་བྱེད་ཀྱི་ཡོད་ཡ་དེ་གསལ་བོ་རེད་ལགས། རེད་ད་སངས་རྒྱས་ལགས་ད་དེ་རིང་གི་ང་ཚོའི་ལས་རིམ་འདི་དེ་རིང་མཇུག་སྒྲིལ་གྱི་ཡིན་དེ་རིང་ད་ང་ཚོ་ཅིག་ད་ཉེ་བའི་ཆར་ལ། ནིའུ་ཡོག་ཏཱིམ་སི་ཀྱིས་ནིའུ་ཡོག་ཉིན་རེའི་གསར་ཤོག་གི་གནས་ཚུལ་འདི་ཙམ་མ་རེད། ཕྱི་རྒྱལ་གྱི་གསར་འགྱུར་བརྒྱུད་ལམ་མང་པོ་ཅིག་གི་ནང་ལ་རྒྱ་ནག་གཞུང་གིས་དེང་སང། ད། ཕྱི་རྒྱལ་གྱི་མི་སྣ་གཙོ་བོ་གྱུར་བའི་གང་ལྟར་མི་སྣ་འདྲ་མི་འདྲ་མང་པོ་ཅིག་བེད་སྤྱོད་བྱས་ནས། རྒྱ་ནག་ཐོག་ལ་སྐྱོན་བརྗོད་ཡོད་པ་ཁག་ལ་དགག་ལན་རྒྱབ་པའི་གི་ཐབས་ཤེས་བྱེད་ཀྱི་ཡོད་པ་ནི་དྲིལ་བསྒྲགས་ལོག་པ་བྱེད་ཀྱི་ཡོད་པ་ད་གོང་ལ་དཔེ་མཚོན་འདི་འདྲའི་ཁ་ཤས་ཅིག་ང་ཚོ་གིས་སྤྱན་འབུལ་ཞུས་པ་རེད། འདི་འདྲའི་ཐོག་ལ་སངས་རྒྱས་སྐྱབས་ལགས་ཀྱིས་དཔྱད་ཞིབ་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི། ཨ་ལགས་སོ་ཐུགས་རྗེ་ཆེ།